ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། Australia ནང་ཏོག་དབྱུག་འགོག་ཁབ་རྒྱག་རྒྱུ་གི་ལས་དོན་འགོ་འཛུགས་ལ་ཉེ་བའི་སྐབས་འདིར་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་ཅིག་ལ་ཡང།

སྤྱི་ཚོགས་ནང་ལོགས་ལ་འགོས་ཁྱབ་བཞིན་པའི་གནས་ཚུལ་ཐོན་མེད་པ་རེད། མཚོ་གླིང་རྒྱལ་ཁབ་དེ་དག་གི་ཏོག་དབྱུག་ནད་ཡམས་ལས་གཡོལ་བ་དང་སྔོན་འགོག་གང་ལེགས་བྱུང་ཡོད་ཀྱང་དཔལ་འབྱོར་ཐད་དཀའ་ངལ་ཤུགས་ཆེ་འཕྲད་བཞིན་ཡོད་འདུག་ཚན་རྩལ་དང་རྒྱ་ཆེ་མཐོ་ཤོས་ཀྱི་ཚོགས་པ་ཆེ་ཤོས་ཞི་བདེ་རྒྱ་མཚོ་མཐུན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན Dr Stuart Minchin མཆོག་གིས། འགོག་ཁབ་དེ་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་ག་རེ་བྱས་ནས་ལག་ཆ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་མེད་སྐོར་འགྲེལ་བརྗོད་གནང་དོན། ཁོང་གིས་མངའ་ཁུལ་དེ་དག་ལ་ཏོག་དབྱུག་ན་ཚ་ཡི་འཕྲོད་བསྟེན་ལ་དཀའ་ངལ་དེ་ཙམ་འཕྲད་ཀྱི་མེད་ཀྱང། གཙོ་བོ་ཏོག་དབྱུག་ནད་ཡམས་ཀྱི་སྐབས་སུ་འགྲོ་འོང་བཀག་སྡོམ་དང། དམ་དྲག་གི་རྐྱེན་པས་དཔལ་འབྱོར་ལ་ཤུགས་རྐྱེན་ཆེན་པོ་ཐེབས་ཡོད་སྟབས། མངའ་ཁུལ་དེ་དག་གི་གཞུང་དང་མི་མང་ཚོས། ཡུལ་སྐོར་སྤྲོ་འཆམ་དང་མི་མང་འགྲོ་འོང་ཐུབ་པ་བྱུང་ཚེ། དཔལ་འབྱོར་སླར་གསོ་ཡོང་བའི་རེ་བ་རྒྱག་གི་ཡོད་སྐོར་འགྲེལ་བརྗོད་གནང་འདུག་ཨོ་སི་ཁྲུ་ལི་ཡ་ཡི་ཧྥི་ཏི་རཱ་གཞུང་འཛིན་ཚོགས་པས་ལྷོ་ཤར་ཨེ་ཤེ་ཡ་དང་དེ་ག་ནང་བཞིན་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་ལ་ཨོ་སྒོར་ས་ཡ་ལྔ་བརྒྱ་ཙམ་གྱི་སྨན་ཁབ་རོགས་རམ་གནང་རྒྱུ་ཡི་འཆར་གཞི་ཡོད་པ་དང་དེའི་ནང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་མཚོ་གླིང་རྒྱལ་ཁབ་ཧྥི་ཇི་དང་ཁ་རི་པཱ་ཏི་ནཱ་རུ་པཱ་པུ་ཨ